ཡོད་དོ། འོ་ན་སེམས་དང་པོ་གཉིས་ཀྱི་སྐབས་སུ་ཆད་ཅིང་འཇུག་པ་ཡོད་ལ། སེམས་གནས་བར་པ་ལྔ་ཡི་སྐབས་སུ་ཡང་སྒྲིམ་དགོས་པ་ཡོད་པ་ལ་དང་པོ་གཉིས་ཡིན་ལ་བར་དུ་ནི། ཆད་ཅིང་འཇུག་པའི་ཡིད་བྱེད་ཡོད་པར་མི་འཆད་པ་དང་བར་པ་ལྔ་དང་ནི། སྒྲིམ་སྟེ་ཡིད་བྱེད་ཡོད་པར་མི་འཆད་པ་ཅི་ཞེ་ན་དག་རེ་བ་དང་དང་པོ་གཉིས་ཀྱི་སྐབས་སུ་ཡང། མཚམས་མཚམས་ཏིང་ངེ་འཛིན་ལ་འདུག་ཅིང་ཏིང་ངེ་འཛིན་ལ་གནས་ཀྱི་རེད་མཚམས་མཚམས་ཡང།

སེམས་གནས་དགུ་པའི་སྐབས་སུ་དེ་ནི་དུས་རིང་པོའི་བར་དུ་སྐྱོང་ཐུབ། ད་ནི་ཞི་གནས་ཞི་གནས་འདྲ་བོ་ཡོད་རེད་བ། དྲན་པ་དང་ཤེས་བཞིན་གྱི་རྩོལ་བ་བསྟེན་མི་དགོས་པར། ངོ་བོ་འདི་ནི་འབད་རྩོལ་མེད་པར་ལྷུན་གྱིས་འགྲུབ་པ་རེད་དེ་ཡོད་རེད་ཟེར། འབད་རྩོལ་མེད་པར་ལྷུན་གྱིས་འགྲུབ་པ་ཡིན་ཙང། དེ་འདྲ་བའི་ཏིང་ངེ་འཛིན་ཐོབ་ན་ནི། ཞི་གནས་ཐོབ་པ་རེད་དམ་ཟེར་ན་ཞི་གནས་ཐོབ་པ་མ་རེད་ཟེར། དེ་ལྟ་ན་ནི་འདོད་པའི་ཚིག་གི་ཡོད་སེམས་རེད། ཞི་གནས་ཐོབ་པ་ཡིན་ནམ་མིན་སྙམ་ན་བཤད་པར་བྱ་སྟེ། ཏིང་ངེ་འཛིན་འདི་ཐོབ་པ་ལ་ཤིན་སྦྱངས་ཐོབ་པ་དང་མ་ཐོབ་པ་གཉིས་སུ་ཡོད་པས། ཤིན་སྦྱངས་ཐོབ་པ་དང། འདུལ་བ་ནི་ཤིན་སྦྱངས་ཐོབ་པ་དང་མ་ཐོབ་པ་གཉིས་སུ་ཡོད་པས་ཟེར། འོ་ད་ཏིང་ངེ་འཛིན་ཐོབ་པ་དང་ཤིན་སྦྱངས་ཤིན་སྦྱངས་ཀྱིས་ཟིན་པ་དང་མ་ཟིན་པ་གཉིས་ཡོད་རེད་ཟེར། ཤིན་སྦྱངས་ཀྱིས་ཟིན་ན་དེ་ནི། ག་རེ་རེད་པས་ཞི་གནས་རེད། ཤིན་སྦྱངས་ཀྱིས་མ་ཟིན་ན་ཞི་གནས། རྗེས་མཐུན་པ་མ་གཏོགས་ཞི་གནས་དངོས་གནས་མ་རེད་ཟེར། གཉིས་སུ་ཡོད་པ་ལ་གལ་ཏེ་ཤིན་སྦྱངས་མ་ཐོབ་ན་ཞི་གནས་རྗེས་མཐུན་པ་ཡིན་གྱི་ཞི་གནས་དངོས་མིན་པས། ཞི་གནས་ལ་རྗེས་སུ་མཐུན་པའི་ཆོས་ཡིད་ལ་བྱེད་པ་ཞེས་བྱ་སྟེ་ཟེར། ཤིན་སྦྱངས་ཀྱིས་མ་ཟིན་ད་ཞི་གནས་ལ་ཤིན་སྦྱངས་ཟིན་པ་ཞིག་དགོས་རེད་པ་ལུས་སེམས་ཤིན་སྦྱངས་ཀྱི་བདེ་བས་ཟིན་པ་ཞིག་དགོས་རེད་པ། དགོངས་འགྲེལ་ལས་བཅོམ་ལྡན་འདས་བྱང་ཆུབ་སེམས་དཔའ་ཇི་སྲིད་དུ་སེམས་ལ་དམིགས་པའི། སེམས་ལ་དམིགས་པའི་སེམས་ཡང་ནང་དུ་ཡིད་ལ་བགྱིད་པ་ན་དེ་ནི་ལུས་ཤིན་ཏུ་སྦྱངས་པ་དང་སེམས་ནི་ཤིན་ཏུ་སྦྱངས་པ་མ་ཐོབ་པ་དེ་ཡི་བར་དུ་ཡིད་ལ་བགྱིད་པ་དེ་ལ་ཅི་ཞེས་བྱ་ཟེར། བྱང་ཆུབ་སེམས་དཔའ་སེམས།

གང་གི་ཚེ་དེ་ནི་ཤིན་ཏུ་སྦྱངས་པར་གྱུར་པ་དང་ཇི་ལྟར་འདོད་པ་བཞིན་དུ་དམིགས་པར་སེམས་ནི་དབང་དུ་གྱུར་པ་དེའི་ཚེ་ཞི་གནས་གྲུབ་པ་ཡིན་པར་རིག་པར་བྱའོ། འདིར་རོ་ཞེས་སོ། ད་ཤིན་སྦྱངས་ཀྱིས་ཟིན་པའི་སྒོ་ནས། ཤིན་སྦྱངས་སེམས་ཤིན་སྦྱངས་ཀྱིས་ཟིན་པ་ཡིན་པ་དང། དམིགས་པར་སེམས་དེ་ཇི་ལྟར་འདོད་འདོད་དུ་གྱུར་ཡོད་དེ་ནི། འོ་དེ་ནི་འབད་རྩོལ་མེད་པར་དེ་ཉོན་པར་འགྱུར། དམིགས་པར་དབང་དུ་གྱུར་པ། གཉིས་ཚོགས་པ་ལ་དེ་ནི་ཞི་གནས་ཟེར། ཞི་གནས་གྲུབ་པ་ཡིན་པར་རིག་པར་བྱའོ་ཞེས་དམིགས་པ་ལ་གནས་པ་ལ་རང་དབང་ཐོབ་པ་དང་གཅིག་སྟེ་ཤིན་སྦྱངས་ཤིན་ཏུ་སྦྱངས་པ་གཉིས་དགོས་པར་གསུངས་སོ། དེ་ཡི་ཕྱིར་སྒོམ་རིམ་དང་པོ་ལས་ཡང་དེ་ནི་གང་གི་ཚེ། གང་གི་ཚེ་དམིགས་པ་དེ་ཉིད་ལ་མངོན་པར་འདུ་བྱེད་པ་མེད་པར་ཇི་སྲིད་འདོད། འོ་ད་འབད་རྩོལ་མི་དགོས་པར་དམིགས་པ་འདོད་རྩོལ་ཅན་མོ་ཇི་སྲིད་དཀར་སར་དམིགས་པ་ལ་པའི་གནས་ཐུབ། ཇི་སྲིད་འདོད་པའི་བར་དུ་སེམས་འཇུག་པར་འགྱུར་བ་དེའི་ཚེ་ནི།

ཇི་སྲིད་དུ་ལུས་དང་སེམས་ནི་ཤིན་ཏུ་སྦྱངས་པ་མ་སྐྱེས་ཀྱི་བར་དུ་ནི་དེ་ནི་རྗེས་སུ་མཐུན་པའི་ཡིད་ལ་བྱེད་པ་ཡིན་ལ་ད་སེམས་གནས་དགུ་པ་ཐོབ་སྟེ། དེ་མ་སྐྱེས་པ་ཡིན་ན་ནི་ག་རེ་རེད་པས། ཤིན་སྦྱངས་ཀྱིས་མ་ཟིན་པ་ཡིན་ཏེ། རྗེས་སུ་མཐུན་པའི་ཡིད་བྱེད་ཡིན་ལ་གང་གི་ཚེ་སྐྱེས་པ་དེའི་ཚེ་ནི་ཞི་གནས་ཡིན་ནོ་ཞེས་ཤིན་ཏུ་གསལ་བར་གསུངས་ནས། ཤིན་སྦྱངས་ཀྱིས་ཟིན་པ་དེའི་ཚེ། དེ་ནི་ཤིན་ཏུ་གསལ་བར་གསུངས་ཏེ། དེ་དག་ཐམས་ཅད་ཀྱང་མདོ་སྡེ་དགོངས་འགྲེལ་གྱི་དོན་གཏན་ལ་ཕབ་པའོ། འོ་ན་ཤིན་སྦྱངས་མ་སྐྱེས་པའི་གོང་གི་ཏིང་ངེ་འཛིན་དེ་གང་གིས་བསྡུས་པ་ཡིན་ཞེ་ན་ད་སེམས་གནས་དགུ་པ་དེ།

ཞེས་བྱ་བ་འདི་ནི་ཞེས་བྱ་ལ་གང་འདོད་པའི་ཁམས་ཀྱི་རྩེ་གཅིག་པ་ཉིད་མ་ཡིན་ཞེ་ན་ནི་འདི་ལྟར། ག་རེ་སོགས་རིགས་པ་འདི་དག་ཏིང་འཛིན་འདི་འགྱོད་པ་མེད་པ་དང་འདི་ནི་མཆོག་ཏུ་དགའ་བ་དང་ཤིན་ཏུ་སྦྱངས་པ་དང། བདེ་བས་དེ་ནི་དེ་ནི་མངོན་པར་བསྒྲུབས་པ་ཡིན་ལ་འདོད་པ་ན་སྤྱོད་པ་ནི་དེ་ལྟར་མ་ཡིན་ཏེ་ཟིན་འདོད་པ་ན་ཡང་དག་པའི་ཆོས་ཉེ་བར་སེམས་པ་མེད་པ་ནི་མ་ཡིན་ནོ་ཞེས་གསུངས་སོ་ཞེས་དང། ད་ཤིན་སྦྱངས་ཡོང་མ་རེད་བ་དེ་ན་ཤིན་སྦྱངས་མ་ཤིན་ཏུ་སྦྱངས་པ་མ་ཐོབ་ན། དེ་ནི་དྲན་པ་ནར་མར་མ་བསྟེན་ཡང་སེམས་མི་རྟོག་པར་རང་ཤུགས་ཀྱིས་འགྲོ་ཞིང་ད་སེམས་གནས་དགུ་པ་ལྟ་བུ། ཤིན་སྦྱངས་མ་ཐོབ་མ་ཐོབ་རེད་བ་ད་སེམས་མི་རྟོག་པ་ལ་རང་ཤུགས་ལ་འགྲོ་རེད་བ་ད་འགྲོ་ཞིང་དེ་ཡང་འགྲོ་འཆག་ཉལ་འདུག་གི་སྤྱོད་ལམ་ཐམས་ཅད་དང་འབྲེལ་ཐུབ་པ་ལྟར་སྣང་བས་སེམས་འགྲོ་འཆག་ཉལ་འདུག་གི་སྤྱོད་ལམ་ཐམས་ཅད་ལ་ཕན་ཁེ་ཐུབ་པ་འདྲ་བོ་དེ་འདོད་ཀྱི་དེ་ནི་འོ། སྔར་ཡང་ཏིང་ངེ་འཛིན་འདི་ནི་འདོད་སེམས་རྩེ་གཅིག་པ་ཞེས་བྱ་བ་ཡིན་གྱི་གསུངས་ད་སེམས་གནས་དགུ་པ་ལྟ་བུ་སྟེ།

ཉོན་མོངས་ཉོན་མོངས་ལ་སོགས་པ་ཆུའི་གཞུ་གཞོམ་པའི་ཕྱིར་དུ་རྩོལ་བ་ན་དགེ་བའི་དམིགས་པ་ལ་ལྟོས་པ་དང། འོ་དེ་ནི་འཇུག་ཏུ་མི་རུང་བ་འཇུག་སྙིང་མི་འདོད་པ་དང་བྲལ་ནས་དམིགས་པ་ལ་ཐོགས་པ་མེད་པར་འཇུག་པ་ནི་སེམས་ལས་སུ་རུང་བའོ། དེ་ལྟར་ཡང་སློབ་དཔོན་བློ་བརྟན་གྱིས་དེ་ལ་ལུས་ལས་སུ་རུང་བ་ནི་ལུས་ཀྱི་རང་གི་བྱ་བ་རྣམས་ལ་དེ་ནི་ལྡང་བ་ཡང་གང་ལས་བྱུང་བའོ། སེམས་ལས་སུ་རུང་བ་ནི་ཡང་དག་པར་ཡིད་ལ་བྱེད་པའོ། དེ་ནི

ད་དེ་འདྲའི་གི་དེ་ནི་གང་ཟག་འཇུག་པར་དཀའ་བའི་ལུས་སེམས་ལས་ལས་སུ་མི་རུང་བ་ལོག་ནས་ལུས་སེམས་ཤིན་ཏུ་བཀོལ་བ་བདེ་བ་དང་ལྡན་པར་འགྱུར་རོ། དེ་ལྟ་བུའི་ལུས་དང་སེམས་ལས་ལས་སུ་རུང་བ་དེ་ནི་ཡོངས་སུ་རྫོགས་པ་དེ་ཡང་ཏིང་ངེ་འཛིན་ཐོག་མར་རྙེད་པ་ནས་དེའི་དེ་ནི་ཆ་ཕྲ་མོ་ཙམ་མོ་ཟེར། ཐོག་མར་རྙེད་དུས་ན་ད་ཁོ་རང་ཉུང་ཉུང་ཆུང་ཆུང་ཆུང་ཆུང་དེ་འདྲའི་རིམ་པ་ཞིག་སླེབས་སླེབས་ཡོང་གི་རེད་བ་ཆ་ཕྲ་མོ་རེ་འབྱུང་བས་དེ་ཇེ་ཆེར་སོང་བ་ན་མཐར་ཤིན་ཏུ་སྦྱངས་པ་དང་རྩེ་གཅིག་པའི་ཞི་གནས་སུ་འགྱུར་བ་ལ་དེ་ཡང་དང་པོ་ཕྲ་བས་ངེས་དཀའ་ཞིང་ཕྱིས་ནས་དེ་ནི་རིག་པ་སླ་བར་འགྱུར་ཏེ་ཉན་ས་ལས་དེ་ཡི་དང་པོ་ཁོ་ནར་ཡང་དག་པའི་སྦྱོར་བ་ལ་རྩོམ་པའི་ཚེ་སེམས་ཤིན་ཏུ་སྦྱངས་པ་དང་ལུས་ཤིན་ཏུ་སྦྱངས་པ་དང་སེམས་དང་ལུས་ལས་སུ་རུང་བར་འགྱུར་བ་ནི་ཕྲ་བ་སྟེ་བརྟག་པར་དཀའ་བ་ཡིན་ནོ་ཞེས་སོགས་དང་པོ་བརྗོད་པའི་སྒོ་ནས་ཕྲ་བ་ཡིན་ཙང་ཤེས་དཀའ་བ་རེད། དེའི་དེ་ནི་སེམས་རྩེ་གཅིག་པ་ཉིད་དང་སེམས་དང་ལུས་ཤིན་ཏུ་སྦྱངས་པ་དེ་ཉིད་མངོན་པར་དེ་ནི་འཕེལ་བ་ན་ནི་འདི་ལྟ་སྟེ། རྒྱུ་གཅིག་ནས་དེ་ནི་གཅིག་ཏུ་རྒྱུ་གཅིག་ནས་གཅིག་ཏུ་བརྒྱུད་དེ་ལེན་པའི་ཚུལ་གྱིས་དེ་ལ་རགས་ཤིང་བརྟག་སླ་བ་ལ་དེ་ནི་སེམས་རྩེ་གཅིག་པ་ཉིད་ད་རྗེས་མ་བྱུང་བ་ཁོ་དེ་གོང་གི་གོམས་པའི་ཆེད་ནི་ད

ལུས་ཐམས་ཅད་རྒྱས་ཏེ་གང་བ་བཞིན་དུ་སྣང་བར་འགྱུར་རོ་ཞེས་གསུངས་སོ། དེ་ལ་ལུས་ཤིན་ཏུ་སྦྱངས་པ་ནི། ལུས་ཀྱི་ནང་གི་རེག་བྱ་ཆེས་ཡིད་དུ་འོང་བ་ཞིག་ཡིན་གྱི་སེམས་བྱུང་ནི་མིན་ལུས་ཤིན་ཏུ་སྦྱངས་པ་རེག་བྱ་ཡིན་པ་ལས་སེམས་བྱུང་མ་ཡིན་ཞིང། བྱུང་བ་མ་ཡིན་ཏེ་དེ་ནི་སློབ་དཔོན་བློ་བརྟན་གྱིས་ལུས་ཀྱི་རེག་བྱའི་བྱེ་བྲག་དགའ་བས་ཟིན་པ་ལ་ལུས་ཤིན་ཏུ་སྦྱངས་པར་རིག་པར་བྱ་སྟེ་ཡིད་དགའ་ན་ནི་ལུས་ཤིན་ཏུ་སྦྱངས་པར་འགྱུར་རོ་ཞེས་མདོ་ལས་འབྱུང་བའི་ཕྱིར་རོ་ཞེས་གསུངས་སོ། དེ་ལྟར་ན་ལུས་ཤིན་སྦྱངས་ཐོག་མར་སྐྱེས་པའི་ཚེ་རླུང་གི་མཐུས་ལུས་ལ་བདེ་ཉམས་ཆེན་པོ་སྐྱེ་ལ།

ཤིན་ཏུ་སྦྱངས་པའི་ཤུགས་དང་པོ་སྐྱེས་པ་གང་ཡིན་པ་དེ་ཁད་ཀྱིས་ཁད་ཀྱིས་ཤིན་ཏུ་ཕྲ་བར་འགྱུར་ཞིང་ལུས་ལ་ཤིན་ཏུ་སྦྱངས་པ་གྲིབ་མ་ལྟ་བུར་ལྡན་པར་འགྱུར་རོ་ཞེས་སེམས་ལ་དགའ་བ་གང་ཡིན་པ་དེ་ཡང་སྤོང་བར་འགྱུར་ཞིང་སེམས་ནི་ཞི་གནས་ཀྱིས་ཉེ་བར་བརྟན་ཅིང་ཡང་རབ་ཏུ་ཞི་བའི་རྣམ་པས་སེམས་ནི་དམིགས་པ་ལ་འཇུག་པར་འགྱུར་རོ་ཞེས་གསུངས་སོ། དེ་ལྟ་བུ་བྱུང་ན་ཞི་གནས་ཐོབ་པའམ་ཡིད་ལ་བྱེད་པ་ཡིད་ལ་བྱེད་དང་བཅས་ཞེས་བྱ་ཞེས་གསུངས་པ་ལྟར།